གིས་མཐོང་སྟེ། ཨ་ཙི། དེ་ཅི་འདྲའི་ཕ་སྙིང་རྗེ་མེད་མཁན་ཞིག་རེད། བོང་བུ་རང་ཉིད་ཀྱིས་ཞོན་ཏེ་བུ་རྐང་ཐང་དུ་འགྲོ་རུ་བཅུག་འདུག།
ཟེར། ཕ་རྒན་ངོ་ཚ་སྟེ་མར་བབས་ནས། བུ་ལ་བོང་བུ་ཞོན་བཅུག་ནས་ཕ་རྒན་རང་ཉིད་ཀྱིས་ཁ་ཁྲིད་དེ་སོང་བ་ན།

རྒན་གཞོན་གུས་བཀུར་མེད་མཁན། རྒན་གཞོན་གུས་བཀུར་མེད་མཁན་ཞེས་འཕྱ་ལད་སྣ་ཚོགས་བརྒྱབ་པ་རེད། དེ་དུས་བུ་ཡང་ངོ་ཚ་ནས་མར་བབས་ཏེ་ཕ་བུ་གཉིས་ཀ་ཕ་བུ་གཉིས་ཀས་བོང་བུ་ཁྲིད་ནས་ཕྱིན་པ་ཕྱིན་པའི་མཐའ་མར། དཔེ་ཁུག་འཁུར་བའི་སློབ་ཕྲུག་ཁ་ཤས་དང་འཕྲད་པ་རེད། ཕྲུ་གུ་ཞིག་གིས་མཛུབ་མོ་སྣེ་ཕ་བུ་གཉིས་ཀྱི་ཕྱོགས་སུ་བཙུགས་ཏེ་ལྟོས་དང།
ལྟོས་དང་ལྟོས་དང། ཕར་ཕྱོགས་ལ་ཅི་འདྲའི་ཕ་བུ་གླེན་པ་གཉིས་ཡོང་གི་འདུག། བཞོན་པ་བཞོན་མ་ཤེས་པར་ཁྲིད་ནས་འགྲོ་གི་འདུག་དཀའ་ངལ་མེད་སར་དཀའ་ངལ་ཡོང་གི་འདུག། ཅེས་གད་མོ་དིར་དིར་ཤོར་ནས་འཕྱ་འཕྱས་པས་འཕྱ་ལད་བརྒྱབ་པ། འཕྱ་ལད་བརྒྱབ་པ་ནས་གཅིག་པ་རེད།
འཕྱ་འཕྱ་ལད་ལ་འཕྱས་པ། ལས་འཕྱས་པས་ཕ་བུ་གཉིས་ཀྱི་ངོ་ཕ་བུ་གཉིས་ངོ་ཚ་སྟེ། ཅི་བྱ་གཏོལ་མེད་དུ་གྱུར་པ་རེད། ཕ་རྒན། ཕ་རྒན་གྱིས་བཤད་རྒྱུར།
ཕ་རྒན་གྱིས་བཤད་རྒྱུར། ད་བབ་པའི་མཁའ་ལ་ལ། ཕས་བོང་བུ་བཞོན་ན་མ་འགྲིག།
བུས་བཞོན་ན་མ་འགྲིག། འུ་ཕ་བུ་གཉིས་ཀས་མཉམ་དུ་བཞོན་ན་ཡང་མ་འགྲིག། མ་བཞོན་པར་ཁྲིད་དེ་འགྲོ་ནའང་མ་འགྲིག། ད་བོང་བུ་འཁུར་ནས་འགྲོ་ན་མ་གཏོགས་ཐབས་ཤེས་གང་ཡང་མི་འདུག། ཅེས་བོང་བུའི་རྐང་ལག་བཞི་ཀ་ཐག་པས་བསྡམས་པས།

བརྟག་དཔྱད་ཞིབ་མོ་ཐག་གཅོད་བྱེད་དགོས་རེད་བརྟག་དཔྱད་བྱས་ནས་ཐག་གཅོད་དགོས་རེད་ར། མི་ལབ་རྒྱུ་དེ་དངོས་གནས་རེད་འདུག་མ་རེད་འདུག་ལྟ་བར་ད་ཡང། ཤེས་རྒྱ་ཅན་དང་ལྷག་བསམ་ཅན་ལ་མ་དྲིས་པར་གཞན་གྱིས་ཅི་ཟེར་ལ་ཉན་ན་སྒྲུང་འདིའི་ནང་དོན་ལྟར་ཕ་བུ་གཉིས་ཀྱིས་བོང་བུ་བཞོན་རྒྱུའི་ཚབ་ཏུ་འཁུར་ནས་འགྲོ་དགོས་ཐུག་པ་འདི་ལྟ་བུ་ཆགས་ཀྱི་རེད་ལ། ཁྱེད་རང་ལབ་རྒྱུ་དེ་དང་འདྲ་བོ་རེད་གཅིག་པ་གཅིག་རྐྱང་རེད་ད་ལོ། མི་གིས་ལབ་རྒྱུ་ཚང་མ་ཉན་དགོས་བྱུང་ན་བྱེད་སྟངས་ཤེས་ཀྱི་མ་རེད། མི་ལབ་རྒྱུ་དེ་ལ་དོན་དག་འདུག་ཨེ་མི་འདུག།

སྒྲུང་ཐུང་བཅུ་བཞི་པ་རྟེའུས་ཆུ་རྒལ་བའི་སྒྲུང། སྔོན་རྟ་ར་ཞིག་གི་ནང་དུ་རྟེའུ་ཞིག་དང་རྒོད་མ་ཞིག་སྡོད་ཀྱི་ཡོད་རྒོད་མ་ལབ་ན་རྟ་ཡི་ཨ་མ་ལ་རྟ་ཨ་མ་བརྗོད་ར་འོན་ཏེ་རྟ་ཨ་མ་དང་རྟེའུ་ལབ་མ་རེད་རྟ་ཨ་མ་ལ་རྒོད་མ་ལབ་ཀྱི་རེད་དེ་ཤེས་པ་བྱིས་ལོ། ལེགས་སོ། བོད་སྐད་ལ་ཚིག་དེ་ལ་ད་ཚིག་ཕྱུག་པོ་འདུག་ཨ་བོད་ཡིག་ལ་ཚིག་འདྲ་མི་འདྲ་འདུག་ཨ་རྟ་སེམས་ཅན་ལ་རྟ་ཨ་མ་དང་རྟ་ཕྲུ་གུ་ལབ་མི་འདུག་ཨ་རྟ་ཨ་མ་ལ། གཅིག་བྱས་ན་རྣམ་པ་ལྷན་རྒྱས་ཚོ་གིས། ཚིག་ཕྱུག་པོ་ལབ་ན་ཤེས་ཀྱི་མེད་ཀྱི་རེད་ར། ཚིག་ཕྱུག་པོ་ལབ་ན་ར་ཚིག་མང་པོ།
ཕི་ཡི་ལ་ར། དེ་ལྟ་སོ་ཡོར་ད་ར་ངོམས་སུ་ཆོག་པ་ར། སྔོན་རྟ་ར་ལབ་ན། བ་ར་ལབ་ན་བ་ཕྱུགས་བཞག་ས། རྟ་ར་ལབ་ན་རྟ་བཞག་ས། རྟ་ར་ཞིག་གི་ནང་དུ་ཏེའུ་ཞིག་དང་རྒོད་མ་ཞིག་སྡོད་ཀྱི་ཡོད། ཉིན་ཞིག་རྒོད་མས་ཏེའུ་ལ། ད་ཨ་མ་ལགས་ཀྱིས་ཁར་ལངས་རེ།

གླང་རྒན་ཞིག་གིས་ཆུའི་འགྲམ་དུ་རྩྭ་ཟ་བཞིན་ཡོད་པ་མཐོང། ཏེའུ་ན་རེ། ཨ་ཁུ་གླང་རྒན་ལགས་ཆུ་བོ་དེར་ངས་བརྒལ་ཐུབ་བམ་ཞེས་དྲིས་པས། གླང་རྒན་གྱིས། ང།
ང་ད
ལྟ་ཆུའི་ཕ་རོལ་ནས་ཚུར་ཡོང་བ་ཡིན། ཆུ་གཏིང་རིང་པོ་མི་འདུག་ཁྱེད་ཀྱིས་བརྒལ་ཐུབ་ཀྱི་འདུག། ཅེས་བཤད། དེ་ནས་ཏེའུས་ཆུ་བོར་རྒལ་རྩིས་བྱས་སྐབས་ནགས་བྱི་ཞིག་གིས་སྐད་ཆེན་པོས།
ཏེའུ་ལགས་ཏེའུ་ལགས། ཆུ་གཏིང་ཧ་ཅང་ཟབ་པོ་འདུག་ཟབ་པས་མ་རྒལ། ཁ་སང་ངའི་རོགས་པ་ཞིག་ཆུ་དེས་ཁྱེར་ནས་ཤི་སོང་ཞེས། ཞེས་བཤད་པས། ཏེའུ་དངངས་འཚབ་ཆེན་པོས་ཕྱིར་རྒོད་མའི་སར་སོང་ནས
ཨ་མ་ལགས། ཆུ་བོ་ཞིག་གི་འགྲོ། ཆུ་བོ་ཞིག་གིས་འགྲོ་ལམ་བཀག་འདུག་པས་ངས་བརྒལ་ཐུབ་ཀྱི་མི་འདུག།
ཅེས་བཤད། ཨ་མས། ཆུ་བོ་དེའི་གཏིང་ཟབ། ཟབ་ལོས་ཅི།

ཅེས་གསུངས། ཏེའུས་ཨ་མའི་གཏམ་དེ་བདེན་པར་གོ་ནས་སླར་ཡང་ཆུ་ཁར་སོང། ཁོས་གཟབ་ནན་ངང་ལག་པ་སྔོན་ལ་བརྐྱངས་ནས་ཆུ་གཏིང་ཟབ་ལོས་བལྟས། དེ་རྗེས་གོམ་པ་རེ་རེ་སྤོས་ནས་ག་ལེར་ཆུའི་ཕ་རོལ་ཏུ་སོང་བ་རེད། ཏེའུ་དགའ་ནས་ཆུ་བོ་འདི་གླང་རྒན་གྱིས་བཤད་པ་བཞིན་གཏིང་ཐུང་ཐུང་ཞིག་མ་རེད།

དང་པོ་བརྟག་དཔྱད་བྱས་ནས་ཐག་བཅད། མི་ཚང་མར་སྐད་ཆ་དྲིས་ན་མི་སོ་སོ་སོ་གི་བསམ་བློ་བཏང་སྟངས་དང་མཐོང་སྣང་དེ་ལོགས་ཀ་ཡོད་ར་ཉམས་མྱོང་ལོགས་ཀ་ཡོད་ར་ནགས་བྱི་ཆུང་ཆུང་སོང་ཙང་ནགས་བྱི་གི་ནགས་བྱི་ཆུ་དེ་ནང་ལ་དིམ་ར་གྲོགས་པོ་ཅིག་ཤི་སླ་ར་ཨ་ནི་གླང་ཆེན་ཆེན་པོ་སོང་ཙང་ཆུ་དེ་གཏིང་རིང་དུ་ཚོར་ཡོད་མ་རེད་གླང་གླང་གོག་ར། ད་ད་རིང་སྒྲུང་ཐུང་བཅོ་ལྔ་པ་ཡིན་ད་ལྷན་རྒྱས་ཚོ་སྒྲུང་ཐུང་བཅོ་ལྔ་པ།

ལགས་སོ། བྱས་ཙང་མི་ལ་མགོ་སྐོར་མང་པོ་བཏང་ཡ་ཡོད་མ་རེད། འདི་སྒྲུང་གི་བསླབ་བྱ་དེ་ངས་ཀློག་དགོས། རྩེད་མོའི་ཆེད་དུ་གཞན་ལ་མགོ་སྐོར་གཏོང་མི་ཉན། གཞན་ལ་མགོ་སྐོར་བཏང་ཚེ་རང་ལ་ཡིད་ཆེས་བྱེད་མཁན་ཇེ་ཉུང་དུ་འགྲོ་གི་རེད། རྒྱུན་དུ་གཞན་ལ་མགོ་སྐོར་བཏང་བའི་ཚེ་ལུག་རྫི་སྤེན་པ་ནང་བཞིན་རང་ལ་ཡིད་ཆེས་བརླགས་ཏེ།